དེ་གང་ལ་མཚན་མོ་ལ་སྲོག་ཆགས་ཅེ་སྤྱང་གི་སྒྲ་དེ་ངས་ཐོས་སོང་ཟེར་ནས་ང་ཟེར་ཡག་གི་ང་འཛིན་དེ་འཕགས་པའི་རྒྱུད་ལ་འདུག་ག། གཅིག་གཅིག། གཉིས་པ་དེ་ལ་དེ་བཞིན་དུ་ང་དེའི་ཚེ་དེའི་དུས་ན་རི་དྭགས་ཀྱི་རྒྱལ་པོ་སེང་གེ་ཡན་ལག་མ་ཉམས་པ་འགྲོ་བ་མ་སྨད་པ་ཞེས་བྱ་བར་གྱུར་ཏོ་ཟེར་ནས་ཨ་ནི་གསུངས་པ་མ་ཡིན་ནམ། ད་སངས་རྒྱས་ཀྱི་རྒྱུད་ལ་ང་འཛིན་འདུག། ད་ག་ནང་བཞིན་འཕགས་པའི་རྒྱུད་ལ་ཡང་ང་འཛིན་འདུག་ག། ཡོད་པའི་གི་རྒྱུ་མཚན་དེས་ན་འཛིན་པའི་རྣམ་པར་རྟོག་པ་གཉིས་པའི་རྣམ་པར་གཞག་པ་ལ་མ་ཁྱབ་པར་འགྱུར་རོ་ཞེ་ན་ཞེས་པའོ། ད་རྩོད་པ་དེ་རེད་ར་བ། ད་དེ་གཉིས་ཀྱི་དོན་ནི་རྗེ་རིན་པོ་ཆེས་དགོངས་པ་བཀྲལ་འདི་རྩ་བའི་རྩོད་པ་དེ་ཉི་སྣང་ནང་ལོགས་ལ་བཀོད་ཡོད་ར་བ། ད་འདི་མ་རྗེ་རིན་པོ་ཆེས་དགོངས་པ་བཀྲལ་ཡོང་དུས་གང་ལ་དེ་གཉིས་ཀྱི་དོང་ནས། ད་རྩོད་པ་ག་འདྲ་ཅིག་རྩོད་པ་རེད་ལབ་པ་ཡིན་ན། སོ་སྐྱེའི་འཛིན་པ་ལ་རྫས་རྟོག་གིས་མ་ཁྱབ་སྟེ། ཁ་ཅིག་གིས་རྩོད་པ་དེ་རེད། སོ་སོའི་སྐྱེ་བོའི་རྒྱུད་ཀྱི་འཛིན་པ་ཡིན་ན་རྫས་འཛིན་རྟོག་པ་ཡིན་པས་མ་ཁྱབ་སྟེ། དེ་ལ་ཡང་ཟེར་དུས་སོ་སོའི་སྐྱེ་བོ་དེ་ལ་ཡང་ཆོས་ཐམས་ཅད་བདག་མེད་པར་རྟོགས་པ་ཡོད་པས་ཟེར་ན་ཡོད་པའི་ཕྱིར། ཞེས་པ་རེད་བ། དེ་ནི་སེམས་ཅན་གྱི་རྫས་མེད་པར་རྟོགས་པ་ཡང་ཡོད་པས་སོ། བདག་མེད་པར་རྟོགས་པ་ཡིན་ཙང་སེམས་ཅན་རྫས་ཡོད་དུ་མ་གྲུབ་པའམ་སེམས་ཅན་རྫས་ཡོད་དུ་མེད་པར་རྟོགས་པ་ཡང་སོ་སོའི་སྐྱེ་བོ་ལ་ཡོད་པས་སོ་ཟེར་ན་ཡོད་པའི་ཕྱིར་ཞེས་པའོ། རྩོད་པ་དང་པོ་དེ་དེ་རེད། བར་རེ་ཟུང་རྫས་རྟོག་གི་ཡོད་ས་ལ་རྩོད་པ་དེ་རེད། ད་དེ་ནས་གཉིས་པ་ལ། འཕགས་པའི་འཛིན་པ་ལ་བཏགས་འཛིན་གྱིས་མ་ཁྱབ་སྟེ། དེ་ལ་ཡང་ང་ཞེས་འབྱུང་བས་ང་འཛིན་ཡོད་པའི་ཕྱིར། ཞེས་པ་རེད་ང་འཛིན་ཡོད་པས་སོ་ཞེས་པའོ། ད་རྩོད་པ་གཉིས་འདུག་ཟེར་བྱས་ནས་སླེབས་སོང་ང། དེ་ནས་ད། ས་བཅད་གཉིས་པ་དེ་ལ་ལན། ས་བཅད་དང་པོ་རྩོད་པ། དེ་ནས་ལེན། དེ་ནས་ལན་ལ་རྩོད་པ་སྤོང་བ་ས་བཅད་གསུམ་ཡོད་པ་ད་གཉིས་པ་ལན་ནི། དེ་དག་གིས་ནི་མོས་པ་ཡིད་བྱེད་རེ་བ། དེ་དག་གིས་ནི་ཟེར་ན་སོ་སོའི་སྐྱེ་བོ་དེ་དག་གིས་ནི། བདག་མེད་པ་རྟོགས་པ་སྟེ་མོས་པ་ཡིད་ལ་བྱེད་པ་ཡིན་ལ་ཟེར་ལབ་ན་དོན་སྤྱིའི་ཚུལ་གྱིས་རྟོགས་པ་ཙམ། མོས་པ་ཡིད་བྱེད་ཙམ་ཡིན་ལ། འདི་ནི་དེ་ཁོ་ན་ཉིད་ཡིད་ལ་བྱེད་པ་ལ་བརྗོད་པ་ཡིན་པས་ལབ་དུས་གང་ལ་སྙིང་པོ་མེད་དོ་གསུངས་པ་རེད་བ་ཞེས་དང་ག་ལ་དགོས་རེད་ཟེར་ན། དེ་ནི། འཕགས་པས་འཕགས་པ་ལ་རྫས་འཛིན་གྱི་རྣམ་པར་མ་བཞག་པ་སྟེ། འཕགས་པས་དེ་ཁོ་ན་ཉིད་ཡིད་ལ་བྱེད་པའི་གི་དབང་དུ་བྱས་ནས་དེ་ཁོ་ན་ཉིད་ཡིད་ལ་བྱེད་པ་ཟེར་ལབ་པ་ཡིན་ན་དོན་སྤྱི་མ་བརྒྱུད་པར་བྱས་ནས་དེ་ཁོ་ན་ཉིད་མངོན་སུམ་དུ་ཡིད་ལ་བྱེད་པའི་དབང་དུ་བྱས་ནས་འཕགས་པ་དེ་ལ་རྫས་འཛིན་རྣམ་པར་མ་བཞག་པ། སོ་སྐྱེས་དེ་ཁོ་ན་ཉིད་མངོན་སུམ་དུ་མ་རྟོགས་པ་ཡིན་ཙང་སོ་སྐྱེ་ལ་རྫས་འཛིན་རྣམ་པར་གཞག་པའོ་འདུག་ཟེར་ཡིན་པ་ཡིན་ཙང་ཁྱོད་རང་གིས་རྩོད་པ་དེ་ལ་སྙིང་པོ་མི་འདུག་ཟེར་བ་རྩོད་པ་དེ་ལ་སྙིང་པོ་མེད་དོ་ཞེས་དང། དེ་ཡི་ཚིག་ནི་ཐ་སྙད་པ་ཡིན་གྱི་དོན་དམ་པར་ནི་མ་ཡིན་པས་སྙིང་པོ་མེད་དོ་ཞེས་པའོ། རེད་དེ། ནས། འཕགས་པ་དེ་ཚོ་མཚན་མོ་འདས་པ་ན་ངས་སྲོག་ཆགས་ཅེ་སྤྱང་གི་སྐད་འབྱིན་པ་ཐོས་སོ་ཟེར་ཡ་ང་ཟེར་ཡ་དེ་དང། རེད་བ། ཨེ་ནས། ང་དེ་ཡི་ཚེ་དེ་ཡི་དུས་ན་རི་དྭགས་ཀྱི་རྒྱལ་པོ་ཡིན་རེད་བ། སེང་གེ་ཡན་ལག་མ་སྨད་པར་གྱུར་ཏོ་ཟེར་ཡ་དེ། དོན་དམ་གྱི་དབང་དུ་བྱས་ནས་ང་ཟེར་གྱི་ཡོད་མ་རེད་ཐ་སྙད་ཀུན་རྫོབ་ཀྱི་དབང་དུ་བྱས་ནས་གསུང་གི་ཡོད་རེད་ཡོད་པ་ཡིན་ཙང་ཁྱོད་རང་གི་རྩོད་པ་གཉིས་པ་དེ་ལ་ཡང་སྙིང་པོ་མི་འདུག་ཟེར་ད་རྩོད་པ་གཉིས་པ་ཟེར་ལབ་དུས་བསམ་བློའི་ནང་ཏག་ཏག་ཁྲག་ཤར་ཐུབ་ཡ་ཅིག་དགོས་རེད་རྩོད་པ་གཉིས་པ་ཟེར་ན་བཏགས་རྟོག་གི་ཡོད་ས་ལ་རྩོད་པ་བཏགས་འཛིན་རྟོག་པའི་གི་ཡོད་ས་ལ་རྩོད་པ་འོ་དེ་གཉིས་ནང་གི་འདི་གསུངས་པ་རེ་བ་ཞེས་སོགས་ད་རྗེ་རིན་པོ་ཆེས་མང་བྲིས་ཡོད་འདུག་གང་ལ་དེ་གཉིས་ཀྱི་ཐོག་ནས་རིམ་པ་ལྟར་རེ་བ། ཨེ་ནས། སོ་སོའི་སྐྱེ་བོས་ཆོས་ཐམས་ཅད་བདག་མེད་དུ་ཤེས་པ་ནི་མོས་པ་ཡིད་བྱེད་ཀྱིས་བདག་བཏགས་པ་ཙམ་དུ་རྟོགས་པ་ཡིན་ལ། ཟེར་ལབ་ན་ད་མོས་པ་ཡིད་བྱེད་ཟེར་ལབ་དུས་དེ་ཁོ་ན་ཉིད་མངོན་སུམ་དུ་མ་རྟོགས་པར་བྱས་ནས་ཨ་ནི་དོན་སྤྱིའི་ཚུལ་གྱིས་རྟོགས་ཀྱི་ཡོད་པ་ཡིན་ཙང་ད་མོས་པའི་སྒོ་ནས་རྟོགས་ཀྱི་ཡོད་པ་ཡིན་ཙང་མོས་པ་ཡིད་བྱེད་རེད། དེ་ད་ག་རང་བྱེད། དེ་ང་ཚོ་ཡང་གཞན་པ་གཅིག་རྒྱབ་སྐྱོར་ག་བ་ཡོད་རེད་ཟེར་ལབ་ན། དཔེར་ན་མདོ་སྡེ་རྒྱན་གྱི་སྐབས་སུ་སེམས་བསྐྱེད་དེ་ཚོ་ས་མཚམས་བཞག་ཡིན་དུས་གང་ལ་སེམས་བསྐྱེད་དེ་ནི་ས་རྣམས་མོས་དང་ལྷག་བསམ་དག་པ་དང་ཟེར་ལབ་དུས་སེམས་བསྐྱེད་དེ་ཚོ་ས་དེ་དག་ལ་གོ་བ་ཡིན་ན་ཨ་ནི་མོས་དང་ཟེར་ལབ་དུས་མོས་སྤྱོད་ཀྱི་གནས་སྐབས་སུ་མོས་སྤྱོད་དེ་ག་བ་རེད་ཟེར་ན་ལས་དང་པོ་པ་ཡང་ན་ཚོགས་ལམ་དང་སྦྱོར་ལམ་གྱི་གནས་སྐབས་སུ་རེད། ད་མོས་སྤྱོད་ལབ་དགོས་ཡ་དེ་དེ་ཁོ་ན་ཉིད་མོས་པ་ཡིད་བྱེད་ཀྱི་ཚུལ་གྱིས་སྤྱོད་པར་བྱེད་པའམ་རྟོགས་པར་བྱེད་པའི་གནས་སྐབས་ཀྱི་ལམ་ཡིན་པས་ན་མོས་པས་སྤྱོད་པའི་ས་ཟེར་ནས་འདུག་སེ་བཏགས་པ་རེད་བ། འོ་འདུག་སེ་བྱས། ད་དེ་ནས། བཏགས་འཛིན་འཕགས་པ་ལ་ཞེས་པ་ནས། དེ་ཁོ་ན་ཉིད་ཡིད་བྱེད་ཀྱིས་བཏགས་པ་ཙམ་དུ་རྟོགས་པ་ལ་འདོད་པས་ཟེར་ལབ་དུས་གང་ལ་དངོས་པོའི་གནས་ལུགས་མངོན་སུམ་དུ་རྗེན་ཅེར་དུ་མཐོང་བ་ཡིན་ཙང་ཨ་ནི་ཆོས་ཐམས་ཅད་མིང་དང་རྟོག་པས་ཟེར་ན་འགྲིག་གི་འདུག་ཡང་མེད་ན་བརྡ་ཡིས་བཏགས་པ་ཙམ་དུ་རྟོགས་པ་ལ་འདོད་པ་ཡིན་ཙང་ཁྱོད་རང་གི་རྩོད་པ་དེ་སྙིང་པོ་མི་འདུག་རེད་བ། དེ་རེད། དེ་ནས་འཕགས་པས་ང་དེའི་ཚེ་ཞེས་སོགས་ཀྱི་ཚིག་ནི་ཟེར་དེ་ང་དེའི་ཚེ་དེའི་དུས་སུ་ཡན་ལག་ག་ཟེར་རི་དྭགས་ཀྱི་རྒྱལ་པོ་སེང་གེ་ཡན་ལག་མ་སྨད་པར་གྱུར་ཏོ་ལབ་ཡས་དེ། གཞན་ཞིག་ཁོང་དུ་ཆུད་པར་བྱ་བའི་ཐབས་སུ། ཐ་སྙད་པ་ཙམ་ཡིན་ཞེས་རེ་བ། རེ་བ། ད་ཤེས་ཤིང་གོ་བ་ཙམ་གྱི་ཆེད་དུ་ད་གོ་སྐྱེ་བ་སྔ་མ་ལ་ང་འདི་འདི་ཅིག་གྱུར་སོང་ཟེར་ཡག་གི་ཐ་སྙད་དུ་ཤེས་ཤིང་གོ་བ་ཙམ་གྱི་ཆེད་དུ་བསྟན་པ་རེད་མ་གཏོགས་ཨ་ནི་འཕགས་པ་ལ་ང་འཛིན་མཚན་ཉིད་པ་ཡོད་ནས་ནི་མིན་པས་རྩོད་པ་དེ་ནི་སྙིང་པོ་མེད་དོ་ཞེས་པའོ་ད་འཕགས་པ་ལ་ཟེར་ན་འགྲིག་འདུག་འདི་སངས་རྒྱས་ལ་ང་འཛིན་མཚན་ཉིད་པ་ཡོད་མ་རེ་བ་རྩ་བའི་འཕགས་པ་ཙམ་ལ་བྱས་ན་ད་ང་འཛིན་མཚན་ཉིད་པ་ཡོད་རེ་རེ་བ་དེ་ཡིན་པ་ཡིན་ན་ཡང་ངས་སྲོག་ཆགས་ཅེ་སྤྱང་གི་སྐད་འབྱིན་པ། ཐོས་སོ་ཟེར་ཡ་དང་ང་དེའི་ཚེ་དེའི་དུས་སུ་རི་དྭགས་ཀྱི་རྒྱལ་པོ་ཡན་ལག་མ་སྨད་པར་གྱུར་ཏོ་ཟེར་ཡས་ཀྱི་རེ་བ་ཡན་ལག་མ་སྨད་པ་ཟེར་ན་མ་ཉམས་པ་ཡན་ལག་སྐྱོན་མེད་པ་ཨོ་དེ་འདི་ཅིག་གྱུར་སོང་ཟེར་ཡས་ཀྱི་འདི་ཚོ་གང་ག་དེ་དོན་དམ་གྱི་དབང་དུ་བྱས་ནས་གསུང་གི་ཡོག་མ་རེད་ཐ་སྙད་དུ་ཡེ་ཤེས་ཁོང་དུ་ཆུད་པར་བྱ་བའི་ཆེད་དུ་གསུངས་པ་ཙམ་རེད་ད་ཟེར་ནས་འདུག་སེ་བྱས་ནས་ང་ཚོ་རྩོད་ལན་དེ་འདུག་སེ་བྱས་ནས་ཕྱིན་པ་རེད་རེ་བ། ད་དེ་ནས་ད་གཙོ་བོ་དེ་རེད་ད་དེ་ཡི་རྩོད་ལན་དེ་གཙོ་བོ་ཉི་སྣང་གི་སྐབས་སུ་ཡོང་གོ་རོ་བ་ད་ང་ཚོ་དངོས་གནས་བྱས་པ་ཡིན་ད་ནམ་ཁྱོད་ག་རེ་ལབ་གོ་རེད་ཟེར་ལབ་པ་ཡིན་ན་དེ་ནས་རྫས་འཛིན་སོ་སྐྱེའི་རྟེན་ཅན་དང་བཏགས་འཛིན་འཕགས་པའི་རྟེན་ཅན་དུ་བྱས་ནས་རྣམ་བཞག་བྱ་ཡོང་གོ་རེད་རོ་བ། སོ་སོའི་སྐྱེ་བོ་འཕགས་དབྱེ་བས་རྫས་དང་བཏགས་པའི་རྟེན་ཅན་གྱིས་ཟེར་ལབ་གི་འདུག་བ་སོ་སོའི་སྐྱེ་བོ་དང་འཕགས་པའི་རྣམ་པར་དབྱེ་བས། དེ་ནས། རྟོག་པ་དང་པོ་དེ་སོ་སྐྱེ་དང། གཉིས་པ་དེ་འཕགས་པའི་རྟེན་ལ་རྣམ་པར་གཞག་པ་རེད། ད་ག་རེ་བྱས་ནས་ཟེར་ལབ་པ་ཡིན་ན་འདིར་མ་སོང་ཡོང་དུས་སྒང་ལ་གཙོ་བོ་དེ་སོ་སྐྱེ་དེ་ཁོ་ན་ཉིད་མོས་པ་ཡིད་བྱེད་ཀྱི་ཚུལ་གྱིས་རྟོགས་པ་ཙམ་དུ་མ་གཏོགས་ནི། རེ་བ། དེ་ཁོ་ན་ཉིད་ཡིད་བྱེད་དེ་ཡོང་གི་མེད་པ་ཡིན་ཙང་མངོན་སུམ་དུ་རྟོགས་པ་མེད་པ་ཡིན་ཙང་རྫས་འཛིན་སོ་སྐྱེ་ལ་རྣམ་པར་གཞག་པ་ཡིན་ཟེར་ད་རྫས་འཛིན་རྟོག་པ་དེས་སྐབས་དེ་ལ། དག་ན་ཤེས་བྱེད་ནི་བཏགས་འཛིན་རྟོག་པ་དེ་འཕགས་པ་ལ་རྣམ་པར་གཞག་པ་ཡིན་ག་རེ་རེད་ཟེར་ན། འཕགས་པས་དེ་ཁོ་ན་ཉིད་རྟོགས་ཡོང་དུས་སྒང་ལ་སྟོང་པ་ཉིད་རྟོགས་འོང་དུས་རེད་པ་སྟོང་པ་ཉིད་རྟོགས་འོང་དུས་དེ་ནི། དེ་ཁོ་ན་ཉིད་དེ་བཏགས་པ་ཙམ་དུ་ཁོང་དུ་ཆུད་པ་དེ་ཁོ་ན་ཉིད་ཡིད་བྱེད་རེད་ཟེར་ལབ་དུས་དོན་སྤྱི་དང་མ་འདྲེས་པར་གསལ་བར་སྣང་བའི་སྒོ་ནས་རྟོགས་ཐུབ་ཀྱི་ཡོད་པ་ཡིན་ཙང་ཡང་ན་མངོན་སུམ་དུ་རྟོགས་ཐུབ་ཀྱི་ཡོད་པ་ཡིན་ཙང་བཏགས་འཛིན་འཕགས་པ་ལ་རྣམ་པར་གཞག་པ་རེད། ད་ཚིག་གི་མ། ཞིབ་འཇུག་ཏུ་བཅས་འགྲོ་ན་དེ་འདྲའི་ཅིག་སླེབས་ཡོད་རེད་རེད་བ། དེ་ནས་དངོས་གནས་བྱས་ན་ད། རྫས་འཛིན་སོ་སྐྱེ་ལ་རྣམ་པར་གཞག་པ་དང། བཏགས་འཛིན་འཕགས་པ་ལ་རྣམ་པར་གཞག་པ་རེད། ག་རེ་བྱས་ནས་ཟེར་ལབ་ན། དེ་ནས་རྫས་འཛིན་རྟོག་པ་དང། བཏགས། རེད་རྫས་འཛིན་སོ་སྐྱེ་ལ་རྣམ་པར་གཞག་གོ་ཡ་དེ་རང་རྐྱ་ཐུབ་པའི་རྫས་ཡོད་དུ་གྲུབ་པ་དེ་སྣང་བ་དང་ཞེན་པ་ཤས་ཆེ་ཤོས་དེ་སོ་སྐྱེ་ལ་ཡོང་གི་ཡོད་པ་ཡིན་ཙང་རྫས་འཛིན་སོ་སྐྱེ་ལ་རྣམ་པར་གཞག་པ་རེད།

ཏག་ཏག་ཅིག་སྒྲིག་གྲུབ་འོག་ད་དེ་དང་མཐུན་གོ་རེད་ད་རེད་པ་ཞེས་མ་གཏོགས་སྐབས་དང་པོའི་སྐབས་ཀྱི་ཁས་ལེན་གང་ག་དེ་སྐབས་ལྔ་པའི་སྐབས་སུ་གཏོང་ནས་ཁས་ལེན་གསར་པ་བྱེད་བསམ་གྱི་ཡོད་ན་ཡང་ཁན་ཚ་བྱེད་རོགས་པ་འོ་དེ་བྱེད་དུས་དངོས་གནས་བྱས་ན་དོན་དང་འབབ་ས་གཅིག་པ་རེད། ཡིན་པ་ཡིན་ན་ཡང་འདིའི་སྐབས་སུ་རྫས་འཛིན་དང་བཏགས་འཛིན་གཉིས་པོ་གཉིས་འདུག་ག་དེ་གཉིས་ཀྱི་རྣམ་བཞག་མ་ཆགས་པའི་རྩོད་པ་དེ་ཡོད་མ་རེད། དེ་གཉིས་རྣམ་བཞག་མ་ཆགས་པའི་རྩོད་པ་དེ་རྩོད་ཡོད་མ་རེད་ག་རེ་རེད་ཟེར་ན། རྩ་བའི་སྐབས་སུ་བྱས་པའི་རྟོག་པ་གཉིས་ཀའི་ཡོད་ས་དེ་སོང་ཡོང་དུས་སྒང་ལ་ད་དེ་ལ་རྩོད་པ་དེ་ཡོང་གི་ཡོད་རེད་འོ་འདུག་སེ་ལབ་བཞག་ན། དེ་འགྲིག་གི་ཡོད་རེད་རེད་བ། ད་རྟོག་པ་གཉིས་ཡོད་ས་དེ་འདྲ་ཅིག་རྣམ་པར་བཞག་དགོས་ཡག་དེ་ག་རེ་རེད་ཟེར་ན། རྟོག་པ་གཉིས་ཀའི་ཡུལ་དེ་ཡོད་ས་དེ་ལྟ་བུ་ཅིག་ལ་རྣམ་པར་བཞག་པ་ཡིན་ཙང་དེ་ལ་དམིགས་པའི་རྟོག་པ་གཉིས་པོ་དེ་ཡང། ཡུལ་དེ་དང་འདྲ་བར་བྱས་ནས་བཏགས་འཛིན་རྟོག་པ་འཕགས་པ་དང་རྫས་འཛིན་རྟོག་པ་སོ་སྐྱེ་ལ་རྣམ་པར་གཞག་པ་རེད། ཡུལ་རྫས་འཛིན་སོ་སྐྱེ་དང་བཏགས་འཛིན་འཕགས་པ་ལ་རྣམ་པར་གཞག་པ་རེད་བ། འོ་དེ་དང་ཕྱོགས་འདྲ་བར་བྱས་ནས་ལོགས་སུ་མ་གསུངས་པ་རེད་ལབ་བཞག་ན། དེ་བྱས་ན་འགྲིག་འགྲོ་གི་རེད་རེད་བ།